ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གའི་བ་ནི་ལས་རིམ་ཉིད་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཡི་གེ་ཀ་དཀར་ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ་འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཁྱོད་ཚོ་མི་མང་གིས་གསན་ཏེ་ཡོད་པ་རེད། འདི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མས་ཀྱི་བར་ལ་གསན།

འདིར་འཛམ་བུ་གླིང་ལ་ན་འཇིག་རྟེན་གྱི་འགྲོ་སྟངས་ཀྱི་ཐོག་ལ་ལས་རིམ་མང་པོ་བྱས་ཡོད་བ་རེད་དེ་ལས་རིམ་གྱི་བཀའ་དང་དེ་ཆོས་འཆད་ལ་དེ་འདྲ་ཡང་ཉིད་བེ་ས་ཡ་གི་འདི་གི་བར་ལ་སླེབས་དེ་ཡོད་ཉིད་ཀྱི་འདི་གསུང་རབ་དེ་ཨ་ས་གའི་བར་ནི་རེ་ཌི་འོ་གི་ལས་རིམ་འདི་མི་མང་ཚང་མའི་གི་བར་ལ་སླེབས་པ་ལ་དཀོན་མཆོག་གིས་རོགས་རམ་གནང་རོགས་གནང།

ཅི་ཐམས་ཅད་ལ་ཡག་པོ་འོང་གོ་ཡོད་དེ་ནས་འོ་ཨ་ཕའི་ཁ་ལ་མི་ཉན་པ་བེ་བེ་ཛ་དེ་དེ་ནས་འོ་དེ་དེ་ནས་བྱས་ནས་བཙོག་པ་བྱི་བོ་ཆགས་ནས་ཁོ་གུན་ཌ་རོགས་པ་བྱས་ནས་ཕ་དྲག་ཇག་པ་འདྲ་བ་ཆགས་གོ་ཡོད་འོ་དང་འོ་རོ་བ་འགྲོ་ཡིན་ནོ་ཞེས་འོ་དང་ད་ལྟ་དེ་གི། འཛམ་བུ་གླིང་ལ་གང་མི་མང་ཡོད་མཁན་དེ་ཡབ་ཡེ་ཤུའི་གི་བེ་ཛ་ཡ་ཡིན་པ་རེད་དཀོན་མཆོག་གི་བེ་ཛ་ཡ་ཡིན་པ་རེད་དེ་ནས་དཀོན་མཆོག་གིས་ཨོ་རང་ལ་ཞལ་གཟིགས་དབུ་ཡོད་དོ་ཞེས་དེ་ནས་དཀོན་མཆོག་ཁ་ལ་ཉན་མཁན་མི་མང་ཚང་མ་དེ་ལ་ནམ་བེ་ན་ཁོང་གི་རྒྱབ་སྐྱོར་གནང་དགོས་ཡོད་དོ་ཞེས་འདི་ལ་ཨོ་རང་འགྲོ་ཁུ་བོ་དགོས་ཡོད་དོ་ཞེས་དེ་ནས་ཁོང་གི་བཀོད་པ་གནང་དགོས་ཡོད་དོ་དེ་བཀོད་པ་གནང་མཁན་དེ་ནམ་བེ་ན་ཁོང་ཨོ་རང་གི་ནང་ལ་འོང་ནས། ཨོ་རང་གི་ཁྱིམ་ལ་འོངས་ནས་བཀོད་པ་མི་བཏང་ཡོད་པ་རེད་དེ་ནས་དཀོན་མཆོག་གིས་ཨོ་རང་ལ་ཅི་གནང་དུ་ཡོད་སྨྲས་ན་བའི་བལ་གནང་དུ་ཡོད་དོ་ཞེས་ཨོ་འདི་བའི་བལ་ནང་ལ་ཨོ་རང་གི་སྒྲོག་དེ་དེ་ནས་དཀོན་མཆོག་གིས་སྨྲ་མཁན་གྱི་གཏམ་ཡ་ལ་སྨྲས་ཏེ་མང་པོ་བཞག་དུ་ཡོད་རེད་འདི་ལ་ཨོ་རང་གི་སྒྲོག་ཁུ་ན། དེ་ནས་ཁོང་ཚོའི་གི་འོ་རང་ལ་མང་པོ་རྒྱབ་སྐྱོར་བྱས་འོང་གི་ཡོད་དོ་ཞེས་ཁོང་གི་ཁ་ལ་ཉན་མཁན་འདི་གའི་ལམ་དང་ལམ་འདི་བའི་བལ་ཡིན་པ་རེད་འདི་བའི་བལ་གའི་ནང་ལ་འོ་རང་གི་ཁ་ལ་ཉན་དེ་བའི་བལ་གི་བཀའ་གང་གནང་དེ་འདུག་འོ་དེ་གྲོགས་དེ་མི་མང་ཚང་མའི་བར་དུ་འགྲོ་ཁུག་ན་དཀོན་མཆོག་གི་དེ་ནི། དེ་ང་གི་བེ་ཟ་ཡིན་པ་དེ་ལ་ང་རྒྱབ་སྐྱོར་བེ་གོ་གི་ཡིན་མེ་དེ་འོ་རང་གི་ལས་ཀ་ཅི་ཆུག་ན་ཆུག་བཞེས་བེ་ན་དཀོན་མཆོག་གི་བེ་དེ་ལས་ཀ་བཙུག་པ་ཡིན་ཁྱོད་རང་མ་འགྲོ་མེ་ལམ་སང་བཀག་གི་ཡོད་ཡ་དེ་རིང་ཁྱིམ་ནང་ལས་འོ་རང་ཕྱི་ལོགས་ཐོན་ཏེ་ང་དོན་དག་ཅིག་ལ་འགྲོ་བཞེས་མེ་དེ་འགྲོ་བའི་སྐབས་ལ་ཡང་དུས་གི་འོ་རང་ལ་ལམ་དཀའ་ལས་འོང་མ་དེ་དཀོན་མཆོག་ལམ་སང་ཧ་གོ་གི།

དེ་ནས་ཁོང་ལ་འོ་རང་གི་ད་ལྟ་ནས་སྨོན་ལམ་ཡག་པོ་ཞུ་ནས་ང་དེའི་ཐོག་ལ་འགྲོ་གཞན་ཡིན་པ་ཁྱེད་ཀྱིས་ང་ལ་རྒྱབ་སྐྱོར་བྱེད་རོགས་གནང་རོགས་གནང་མ་དེ་འགྲོ་ན་ཁོང་གི་ནམ་དཔེ་ན་འོ་རང་ལ་གནང་དགོས་ཡོད་དེ་ནས་འོ་རང་སྤྱི་ཐམས་ཅད་ལ་དོན་དག་གྲུབ་གི་ཡོད་མེ་དེ་ཡབ་ཡེ་ཤུ་གིས་གསུངས་གནང་དེ་འདུག་དེ་ཡབ་ཡེ་ཤུ་གི་འགྲོ་སྟངས་ལ་མི་མང་ཚང་མ་དེ་ཕེབས་རོགས་གནང་ཞེས།

ཡང་སང་ཉིན་ཡང་དེའི་གའི་དུས་ཚོད་གའི་སྐབས་ལ་དེ་དུས་ཚོད་གའི་ཐོག་ལ་རང་ཡང་འོ་རང་མི་མང་ཚང་མའི་ག་བར་ལ་ཡང་ང་སླེབས་གི་ཡིན་ནོ་ཞེས་ཨོ་དུས་ཚོད་ལ་ཡང་འོ་རང་ཡ་ཡང་ངའི་གའི་ཡབ་ཡེ་ཤུ་གའི་དོན་ལའང་ཡབ་སངས་རྒྱས་ཀྱི་དཀོན་མཆོག་གི་གའི་འགྲོ་སྟངས་གའི་སྤྱི་ཐམས་ཅད་གའི་འགྲོ་སྟངས་དེ་ཡང་ང་ཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་ག་བར་ལ་ང་སླེབས་གི་ཡིན་དེ་རིང་གི་དུས་ཚོད་དེའི

གཟུགས་པོ་གཅིག་རང་གཙང་མ་རྦད་དེ་ཆོག་ཡོང་ང་མ་རེད། ཨུམ། ད་གཟུགས་པོའི་གི་གཙང་མ་དེ་ལ་རང་གི། དུག་ལོག་དེ། གཙང་མ་ཞེ་དྲག་དགོས་ཀྱི་ཡོད་རེད། དུག་ལོག་དེ་ཡག་པོ་རྦད་དེ། གོན་དགོས་ཀྱི་ཡོད་རེད་དེ་དུག་ལོག་གི་མི་ལ་ངོ་ཤེས་གི་རེད། མི་ཁོ་གཙང་མ་རེད་བ་ནོ་ཁོ་མི་ཆེན་པོ་ཡིན་པ་འདུག་ཁོ་མི་ཧ་གོ་བའི་མི་ཡིན་པ་ནོ་ངས་དེ་དུག་ལོག་དེ

སང་ཉིན་དུས་ཚོད་དེ་གའི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ཡང་ཕེབས་གནང་རོགས་གནང། དེའི་དུས་ཚོད་ལ་འོ་རང་ཚང་མ་ཡ་ཡང་དེ་གའི་བཀའ་སློབ་དང་དེ་གའི་འགྲོ་སྟངས་སྡོད་སྟངས་དང་ཚང་མ་ཡང་འོ་རང་གམ་པའི་ཉིན་ནས་དེ་ནས་ཡང་ཁམས་བཟང་པོ་ཞེ་དྲག་བྱེད་མཁན་རེ་ཞིག་མེ་དེ་ང་འོར་ཆེ་ཞུ་ཡིན་ནོ་ཞེས།

གཞན་དང། གི་ལས་རིམ་ལ་མཇལ་གྱི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།